དེ་བཞིན་གོང་ས་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་པ། ཚེས་ཉི་ཤུ་དྲུག་ཉིན་ལ་དྭགས་ཀྱི་བོད་མི་ཚོར་མཇལ་ཁ་བཀའ་སློབ་གནང་བ་སོགས་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། ད་རེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་གྱི་ཉིན་མོ་དེ་ཡིན་ན་ལ་དྭགས་ཀྱི་དད་ལྡན་མང་ཚོགས་ལ་འཕགས་པ་ཐུགས་རྗེ་ཆེན་པོའི་བཀའ་དབང་གནང་ཡོད་རེད་ལ་ཡང་ཚེས་ཉི་ཤུ་བཞིའི་ཉིན་མོ་དེ་ལ་དྭགས་ནང་ཚོགས་དང་དགོན་ཚོགས་གཉིས་ཀྱི་གོ་སྒྲིག་འོག་ལ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་ཡོད་རེད་ད་ག་ནང་བཞིན་སྤྱི་ཚེས་ཉི་ཤུ་དྲུག་གི་ཉིན་མོ་དེ་ཆ་བཞག་པ་ཡིན་ན། ལ་དྭགས་ལ་ཡོད་པའི་བསོད་ནམས་གླིང་གཞིས་ཆགས་ཀྱི་བཙན་བྱོལ་བོད་མི་ཚོ་རྒྱལ་བ་རིན་པོ་ཆེ་ནས་མཇལ་ཁ་དང་བཀའ་སློབ་གནང་ཡོད་དུས་ད་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཨ་ནི་ཞིབ་ཕྲ་གཅིག་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཞུ་གི་ཡིན། ད་འདིའི་ནང་ལ་ད་རེས་ནི་སྤྱི་ཚེས་ཉི་ཤུ་གསུམ་གྱི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་ནས་ཨ་ནི་ཐུགས་རྗེ་ཆེན་པོའི་བཀའ་དབང་འདི་གནང་ཡོད་རེད་ལ་ཐོག་མའི་འཆར་གཞི་བྱས་པ་ཡིན་ན་སྤྱི་ཚེས་ཉི་ཤུ་གཉིས་ཀྱི་ཉིན་མོ་དེ་གནང་ཡ་བྱས་ཡིན་ནའི་ལ་དྭགས་ཁུལ་ལ་ཡང་ཆར་ཞོད་དང་དེའི་རྐྱེན་པས་ཡིན་པས་ན་ཡང་ཉིན་མ་གཅིག་མར་འགྱངས་གནང་བྱས་སྤྱི་ཚེས་ཉི་ཤུ་གསུམ་གྱི་ཉིན་མོ་དེ་གནང་ཡོད་དུས་ད་ང་ཚོས་ཡང་ལེ་ཚན་གོང་མའི་ནང་ལོགས་ལ་བཀའ་དབང་གི་ཡང་དུམ་བུ་ཁག་གཅིག་ངོ་སྤྲོད་ཞུ་ཡ་བྱུང་ལ་ད་མུ་མཐུད་བྱས་ཡང་ད་རིང་གི་ལེ་ཚན་འདི་ནང་ལོགས་ལ་ངོ་སྤྲོད་ཞུ་ཡ་དེ་ད་ཐུགས་རྗེ་ཆེན་པོའི་བཀའ་དབང་འདི་གནང་པའི་སྐབས་ལ་གདོན་དང་འདྲེ་སོགས་ལ་ང་རང་ཚོས་ཞེད་སྣང་བྱེད་དགོས་ཡ་ཡོད་མ་རེད་ཚང་མ་གཅིག་གི་སྙིང་རྗེ་གཅིག་གིས་ལྟ་དགོས་ཀྱི་ཡོད་པ་དང་ཨ་ནི་བཀའ་དབང་མུ་མཐུད་གནང་ཡོད་དུས་ད་མུ་མཐུད་དབང་བསྐུར་གནང་བ་འདི་ངོ་སྤྲོད་ཞུ་བ་ཡིན། ང་རང་ཚོའི་ལུང་པའི་ནང་ལ་ཡ་སྐབས་རེ་གཅིག་གི་གནོད་པ་སྐྱེལ་མཁན་གྱི་འདྲེ་ཡོད་རེད་ཟེར་ཡ་རོ། བཙན་ཡོད་རེད་རྒྱལ་པོ་ཡོད་རེད་ཟེར་བཤད་ཡ་ཡོད་རེད་ལ་ཡོད་ཡོད་རེད་ཟེར་དེ་གྱི་འདི་གཅིག་ཞེད་སྣང་བྱེད་དགོས་མ་རེད། དེ་རྗེས་དེའི་རྒྱུད་ལ་ཁམས་བདེ་གཤེགས་སྙིང་པོ་ཡོད་རེད། ཨ་ནི་དེ་རྗེས་དེ་གིས་བཅོམ་ལྡན་འདས་ཀྱི་ལམ་ལ་བསླབ་ནས་ཡག་པོ་བྱེད་ཀྱི་ཡིན་ན་སངས་རྒྱས་ཐུབ་ཡག་བྱེད་ཀྱི། དེའི་བསམ་བློ་བཏང་ཨ་ནི་ཅིག་གི་གདོན་དང། འདྲེ་དང། རྒྱལ་པོ་དང། དེ་འདྲས་ཀྱིས་ཨ་ནི་གནོད་པའི་རིགས་དེ་ལ་ཞེད་སྣང་བྱེད་དགོས་མ་རེད། ཚང་མ་ལོག་གི་རྒྱུད་ལ་ཡ་ཁམས་བདེ་གཤེགས་སྙིང་པོ་ཡོད་རེད་ཁོ་རང་ཚོས་གནས་ལུགས་མ་ཤེས་པའི་མ་རིག་པའི་དབང་གིས་ཨེ་ནི་གཞན་ལ་གནོད་པ་བྱེད་ཡག་དྲན་གི་ཡོད་རེད་བྱས་ཙང་སྙིང་རྗེ་བསམ་པ་གཅིག་གིས་ངའི་ངོས་ནས་ཆ་བཞག་ནས་རྒྱ་མི་གུང་ཁྲན་གྱིས་བོད་གང་ལ་སྡུག་པོ་བཏང་བ་འདི་ང་སྙིང་རྗེ་བསམ་པ་ཞིག་བློ་ལ་ཤར་གི་ཡོད་མ་གཏོགས་ཁོང་ཁྲོ་ཟ་ཡག་འདྲ་ཡོང་གི་མི་འདུག་བྱས་དེ་འདྲ་ཡིན་དུས་ང་རང་ཚོའི་གཅིག་གི་གནོད་པ་འདྲ་ཡོང་པའི་ཁ་ཐུག་ལ་གཅིག་གི་ཞེད་སྣང་བྱས་ཨེ་ནི་གཅིག་གི་ལྷ་འདྲེ་དེ་ཚོའི་གྲས་ལ་བཀག་འགོག་བྱས་ལ་སོགས་པ་དེ་ཚོའི་གྲས་དེ་ད་མི་ཁ་ཤས་ལ་ཕན་གྱི་ཡོད་རེད་ཞེས་དེ་འདྲ་བསམ་བློ་བཏང་བ་མ་རེད་གནོད་བྱེད་འབྱུང་པོ་བགེགས་ཅིག་དེ་ཚོའི་གྲས་དེ་དེ་སྙིང་རྗེའི་ཡུལ་རེད། དེ་ཡི་དེའི་རྒྱུད་ལ་ཁམས་བདེ་གཤེགས་སྙིང་པོ་ཡོད་རེད། ཅིག་སྙིང་རྗེ་བསམ་པ་ཅིག་སྙིང་རྗེ་ལོག་སྒོམ་གྱི་ཡོད་ན་གནོད་བྱེད་སུས་ཡང་གནོད་ཐུབ་ཀྱི་མ་རེད་བྱས་ཙང་ཅིག་ཞབས་བརྟན་སྒྲུབ་པས་ཅིག་བཞི་བོ་ཅིག་གི་པས་བྱས་པ་ལས། གནོད་བྱེད་དེ་ཡི་དེ་ལ་ཆེད་དུ་གཉེར་ནས་དམིགས་ནས་སྙིང་རྗེ་སྒོམ་ད། དེ་ཨེ་ནི་གནོད་བྱེད་ཀྱི་གནོད་པ་མ་ཡོང་ཡག་གི་འོ་ད་བོད་སྐད

དེ་ཡིས་ཉེ་བར་བསྟན་པའི་མཆོག་རབ་མི་གཡོ་བ། འཇིག་རྟེན་གསུམ་ན་གྲགས་ཤིང་ལྷ་དང་མིས་མཆོད་པ། ཆོས་ཀྱི་དམ་པ་སྐྱེ་དགུ་ཀུན་ལ་ཞི་བྱེད་པ། འདི་ནི་འཇིག་རྟེན་དགེ་བའི་བཀྲ་ཤིས་གཉིས་པའོ། དགེ་འདུན་དམ་པ་ཆོས་ལྡན་ཐོས་པའི་བཀྲ་ཤིས་ཕྱུག། མི་དང་ལྷ་དང་ལྷ་མ་ཡིན་གྱི་མཆོད་པའི། ཚོགས་ཀྱི་མཆོག་རུ་ངོ་མཚར་ཆེ་དང་དཔལ་གྱི་གཞི། འདི་ནི་འཇིག་རྟེན་དགེ་བའི་བཀྲ་ཤིས། རིན་ཆེན་མཛེས་པའི་བཀྲ་ཤིས་བུམ་པའི་ཆུས་བརྒྱན་ཏེ་སྐྱེ་བོ་ཁྱོད་ལ་དབང་བསྐུར།

བླ་མ་དང་གཙོ་བོ་ཐ་མི་དད་པའི་ཐུགས་ཀའི་ཧྲཱིཿ་ཡིག་གི་འོད་ཟེར་གྱིས་དབང་གི་ལྷ་རྣམས་སྤྱན་དྲངས། སློབ་མ་རྣམས་ཀྱི་ལུས་ཀྱི་བ་སྤུའི་སྒོ་ནས་ཐིམ་པར་གྱུར། ད་ལྟ་དབང་ལྷ་སྤྱན་དྲངས་པ་འདི་གྲས་དེ་ཁྱེད་རང་ཚོའི་དད་པ་དང་བླ་མའི་སྙིང་རྗེ་དེ་ཟུང་དུ་འབྲེལ་བའི་ཐོག་ནས། ཨེ་ནས་དབང་གི་ལྷ་སྤྱན་དྲངས་པ་འདི་ནི་ཁྱེད་རང་ཚོའི་ལུས་ལ་མར་ཐིམ་ནས་བྱིན་གྱིས་བརླབས་སོ་སྙམ་པ་གནང་ཤོག་ཨ། སློབ་མ་རྣམས་ཀྱི་ལུས་ཀྱི་བ་སྤུའི་སྒོ་ནས་ཐིམ་པར་གྱུར་ཨོཾ་སརྦ་ཏ་ཐཱ་ག་ཏ་ཨརྒྷཾ་པཱདྱཾ་པུཥྤེ་དྷཱུ་པེ་ཨཱ་ལོ་ཀེ་གནྡྷེ་ནཻ་ཝི་དྱ་ཤབྡ་པྲ་ཏཱིཙྪ་སྭཱ་ཧཱ། དེ་ལྟར་ལ་ཆུ་ཡི་དབང་ཐོབ་ཉོན་མོངས་པ་ལྔ་ཡི་དྲི་མ་སྦྱངས། ལོང། དེ་ནས་ཡང་མུ་མཐུད་བྱས་ནས་སྐུ་གསུང་ཐུགས་ཀྱི་ཡོན་ཏན་གྱི་ད་ཅོད་པན་གྱི་དབང་དང་ནི་དེ་ལ་སོགས་རྣམ་པ་གཅིག་ཡོད། ད་ལྟ་དངོས་སུ་འོ་དེ་ལྟར་དྲི་མ་སྦྱང་དུ་ཡག་དེ་ཡོད་མ་རེད་དེ། དེ་ནི་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་སོགས་ཀྱི་ཉོན་མོངས་འདི་ཚོའི་གྲས་ཕར་རྩ་བ་ནས་ཕར་སེམས་རྒྱུད་ལ་ཞུགས་མེད་པ་ཡིན་དུས་ད་ནི་དེ་སྐད་དེ་གློ་བུར་བ་རེད་དེ་སྐད་དེ་ཨེ་ནི་དད་པ་དང་ཤེས་རབ་དང་དེ་ཚོའི་རྐྱེན་གྱིས་ཨེ་ནི་ལྷག་པར་བླ་མ་དང་ལྷག་པའི་ལྷའི་བྱིན་རླབས་ལས་དེ་ནི་དེ་རྣམས་ཕར་དག་པར་བྱེད་ཡག་གི

ཚོགས་ཀྱི་མཆོག་རབ་ངོ་ཚ་ཤེས་དང་དཔལ་གྱི། འདི་ནི་འཇིག་རྟེན་དགེ་བའི་བཀྲ་ཤིས་གསུམ་མོ། དེ་བཞིན་གཤེགས་པའི་དབུ་རྒྱན་ཅོད་པན་འདི་སྐལ་ལྡན་སྐྱེས་བུ་ཁྱོད་ལ་དབང་བསྐུར་བས་སྐུ་གསུང་ཐུགས་ཀྱི་ཡོན་ཏན་རབ་ཏུ་རིགས་ལྔའི་སངས་རྒྱས་མྱུར་དུ་ཐོབ་པར་ཤོག། རཏྣ་མུ་ཀུ་ཊ་བཛྲ་པ་ཏྲཱཾ་ཨ་བྷི་ཥིཉྩ་མི། ཁོ་ཚོ་ཅོད་པན་དུ་སུ་མགོ་ལ་ཅིག་བཞག་ན། ཅོད་པན་གྱི་དབང་དེ་གིས་སངས་རྒྱས་ཀྱི་གཟུགས་སྐུ། ཅིག་མཐོང་ན་མི་མཐུན་པ་མེད་པ་དེ་འདྲའི་འགྲུབ་ཡག་གི་བག་ཆགས་བཞག་གི་ཡོད་རེད་དེ་དྲན་པར་བྱེད། དེ་ལྟར་ཅོད་པན་གྱི་དབང་ཐོབ་དྲི་མ་ལྔ་སྦྱངས། ཕུང་པོ་ལྔ་གནས་གྱུར་ལམ་མཚན་མ་དང་བཅས་པའི་རྣལ་འབྱོར་སྒོམ་པ་ལ་དབང། འབྲས་བུ་གཟུགས་ཀྱི་སྐུ་འགྲུབ་པའི་ནུས་པ་ཁྱད་པར་ཅན་འཇོག་གོ། ད་གིན་ཆུ་དབང་གིས་སེམས་རྒྱུད་ཀྱི་དྲི་མ་སྦྱང་ཡག། ཅོད་པན་གྱི་དབང་གིས་གཟུགས་སྐུ་འགྲུབ་ཡག་གི་ནུས་པ་ཁྱད་པར་ཅན་བཞག་སོ་སྙམ་པར་བྱས་ནས།

སྐོར་བྱས་རྗེས་ཞུ་འདོད་ཡིན་པས་ན་ཨེ་བཞུགས་ཁྲིའི་སྟེང་ལ་གསུང་ཆོས་གནང་བ་ཙམ་མ་ཡིན་པར་མི་སུ་འདྲ་ཞིག་ཐུག་པ་ཡིན་པ་ན་ལས་ཕན་སེམས་ཀུན་ནས་བསླངས་ཏེ་མི་བཟང་པོ་བྱེད་དགོས་པའི་བསླབ་བྱ་གོ་ཡག་འདི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་པ་དང་བླ་སློབ་ཀྱི་ནི་དམ་ཚིག་ཡོད་པ་ཡིན་དུས་ཚང་མ་སྙིང་རྗེ་སྒོམ་ཡ་དང། ད་རེས་ནི་རྒྱལ་བ་རིན་པོ་ཆེ་གི་སྐུ་མདུན་ནས་དབང་ཞུས་པའི་རྗེས་ལ་ཡིན་པས་ན་ཚང་མ་ད་བྱམས་བརྩེ་སྒོམ་དགོས་པ་ལས་ཐུང་ཆུང་གི་རིགས་རྩ་བ་ནས་བྱེད་རྒྱུ་མེད་པའི་སྐོར་ལ་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་འདུག་སེ་ཅིག་གནང་སོང། འདི་རུང་བྱས། དེ་ནས་བྷྲཱུཾ་ལས་བྱུང་བའི་འཁོར་ལོ་ཨོམ་བཛྲ་ཧེ་ཏུ་མཾ། དབྱངས་དང་པོ་ཨ་ལས་བྱུང་བའི་དུང། ཨོམ་བཛྲ་བྷཱ་ཥ་རཾ། དབྱངས་དང་པོ་ཨ་ལས་བྱུང་བའི་བྱ་རྒྱུད་རིགས་གསུམ་གྱི་པོ་ཏི་ཨ། དེང་ནས་བརྩམས་ཏེ་སེམས་བསྐྱེད་པ་ཙམ་གྱིས་ཆོས་དུང་བླ་ན་མེད་ཀུན་ནས་ཡོངས་སུ་བཀང་ནས་ནི་ཆོས་ཀྱི་འཁོར་ལོ་བསྐོར་བར་གྱིས། ཆོས་འཁོར་བསྐོར་ཟེར་དེ་བཞུགས་ཁྲི་སྒང་ལ་བསྡད་ནས་ཆོས་འཁོར་བསྐོར་ཡ་སྐད་ཆ་གཅིག་པོ་མ་རེད། ང་རང་ཚོ་རང་དང་རང་མཉམ་གྱི་མི་ག་འདྲ་ཞིག་ཐུག་པ་ཡིན་ནའི། ཕན་སེམས་ཀྱི་ཀུན་ནས་བསླངས་ཏེ་ད་མི་བཟང་པོ་བྱེད་དགོས་རེད་མི་ལ་མགོ་སྐོར་མ་གཏོང་མི་ལ་གཡོ་སྒྱུ་མ་ཤོད་དྲང་པོ་བྱེད་ཟེར་ནས་ལབ་ན་དེ་ཆོས་བཤད་པ་རེད་པ།

ང་རང་ཚོ་ལ་གནོད་པ་བྱེད་མཁན་ཚོ་ལ་ཡིན་ནའི་ལྷ་ཡིན་ནའི་འདྲེ་ཡིན་ནའི་རེད་ཅིག་མི་ཡིན་ནའི་རེད་གནོད་པ་བྱེད་མཁན་སུ་བྱུང་ནའི་སྙིང་རྗེ་བསམ་པ་བྱེད་རྨོངས་པའི་དབང་གིས་དེ་འདྲ་བྱེད་ཀྱི་ཡོད་རེད་སྙིང་རྗེ་བསམ་པ་བྱེད་མ་གཏོགས་ཅིག་དེ་ལ་ཁྲོ་སེམས་སྐྱེ་ཡ་དེ་ནི་ཁྱོན་ནས་བྱེད་རྒྱུ་མེད་འོ་ཁྱེད་རང་ཚོའི་གཅིག་མི་ཡིན་ནས་འདྲ། ལྷ་ཡིན་ནས་འདྲ་རྒྱལ་པོ་ཡིན་ནས་འདྲ། ཅིག་གནོད་སྦྱིན་དང་གདོན་དང་ལོག་འདྲེན་ཟེར་རོ་དེ་འདྲ་ཡི་གནོད་པ་བྱེད་མཁན་དེ་འདྲ་ཡོང་པའི་སྐབས་དུས་ནི་སྙིང་རྗེ་བསམ་པ་རེད། དེ་དག་གི་བྱང་ཆུབ་ཀྱི་སེམས་ཀྱི་བླང་དོར་གྱི་གནད་མི་ཤེས་པ་སྙིང་རྗེ་བསམ་ནས་བསམ་བློ་གཏོང་ཡ་རེད་ད། ཅིག་ངའི་ངོས་ནས་ད་གིན་ལབ་པ་ནང་བཞིན་རེད། རྒྱ་མི་གུང་ཁྲན་གྱིས་བོད་པའི་སྒང་ལ་ཡ། ཅིག་དབང་གནོན་དྲག་གནོན་བྱས་པས་བོད་ཀྱི། རིག་གཞུང་རྩ་མེད་གཏོང་ཡག་གི་བཟོ་འདྲ་དེ་འདྲ་ཡོང་གི་ཡོག་རེད་དེ་ཡིན་ནའི་སྙིང་རྗེ་བསམ་པ་དེ་ག་བསམ་དང་སྡོད་ཀྱི་ཡོད་ཙང་ད་ཁྱེད་རང་ཚོས་ཡང་གནོད་སྦྱིན་འདྲ་ཡོང་པའི་སྐབས་དུས་ལ་སྙིང་རྗེ་སྒོམ་ཡག་དེ་གལ་ཆེན་པོ་རེད་ད་ཨ་ནི་ང་རང་ཚོ་ད་ངའི་རྩ་ནས་དབང་ཞུས་པ་རེད་ས་དེ་འདྲ་ཡིན་དུས་ཚ་ནས་ད་ཁྱེད་རང་ཚོ་གཅིག་གི་ནང་ཚ་མུ་སྟེགས་པའི་རིགས་རུས་ཀྱི་སྐད་ཆ་བཤད་ཡག་རེད་ང་རང་ཚོས་ཕ་གི་དེ་རིགས་དམན་པ་རེད་ཟེར་རོ་ཨོ་དེ་འདྲས་ཀྱི་ཅིག་ཁྱད་གསོད་བྱས་པ་འདྲ་ནམ་ཡང་བྱེད་རྒྱུ་ཡོད་མ་རེད་ད་ང་རང་ཚོ་མི་ཚང་མ་ལོ་གཅིག་གྱུར་རེད་མ་གཏོགས་ཅིག་རིགས་རུས་ཀྱི་སྐད་ཆ་བཤད་ཡག་ཨེ་ནི་དབུལ་ཕྱུག་གི་སྐད་ཆ་བཤད་ཡག་དེ་འདྲས་ཁྱོན་ནས་བྱེད་རྒྱུ་ཡོད་མ་རེད་མི་ཚང་མ་ལོ་བརྩེ་སེམས་ཡག་པོ་ཅིག་སྒོམ་དགོས་རེད་ད།

ཀུན་ལ་སེམས་སྙོམས་པ་བྱེད་ཤོག་ཨ། ངའི་ངོས་ནས་ཆ་བཞག་ན་དཔེར་ན་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་ཕལ་ཆེར་དགེ་བསྙེན་རེད་རེད་དེ། ངས་ཁོང་གི་རྩ་ནས་སྤྱོད་འཇུག་ཞུས་པ་རེད་རྩ་བའི་བླ་མའི་གྲལ་ལ་བཞག་ནས་དཔེ་རྩེ་གཅིག་ཏུ་དད་པ་བྱེད་ཀྱི་ཡོད་མ་གཏོགས་གཅིག་མཐོང་ཆུང་བྱས་པ་འདྲ་ཁྱོན་ནས་བྱེད་ཀྱི་མེད་ཁྱེད་རང་ཚོས་དེ་དེ་བཞིན་གྱི་ཆོས་འབྲེལ་ཡོད་ས་ཚང་མ་ལོག་ལ་ཡ་དཔེ་དད་པ་རྩེ་གཅིག་བཟུང་རང་ཉིད་དམན་ས་བཟུང་འདུག་བྱེད་ཤོག་ཨ། བློ་སྦྱོང། ངས་རྟག་པར་འདོན་གྱི་ཡོད་རེད། བློ་སྦྱོང་གི་ཚིག། གང་དུ་སུ་དང་འགྲོགས་པའི་ཚེ། བདག་ཉིད་ཀུན་ལས་དམན་བལྟ་ཞིང། གཞན་ལ་བསམ་པ་ཐག་པ་ཡིས་མཆོག་ཏུ་གཅེས་པར་འཛིན་པར་ཤོག་ས་ཡག་པོ་འདུག་ཨ། དེ་ནས་ད་མུ་མཐུད་ནས་རྒྱལ་སྲིད་སྣ་བདུན་གྱི་རྗེས་གནང་སོགས་གནང་བྱས་རྗེས་ད་བྱ་རྒྱུད་ལུགས་ཀྱི་ཐུགས་རྗེ་ཆེན་པོའི་དབང་འདི་གྲུབ་པའི་མཚམས་དེ་ཡིན་ན་ནི་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ་ཚང་མས་སྙིང་རྗེ་ཆེན་པོ་བསམ་བློ་བཏང་བྱས་རྗེས་ཕན་སེམས་སྐྱེ་དགོས་ཡ་དང་ཨ་ནེ་ཚང་མ་སེམས་བཟང་པོ་གཅིག་དང་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་བརྩེ་བ་གཅིག་དགོས་ཀྱི་ཡོད་པ་འདིའི་ཐོག་ལ་འདུག་ཅིག་བཀའ་གནང་སོང། ད་དེ་ནས་རྒྱལ་སྲིད་སྣ་བདུན་གྱི་རྗེས་གནང། ཧྲཱིཿ་བཛྲ་ཀྲོ་དྷ་ཧ་ཡ་གྲཱི་བ་ཧུ་ལུ་ཧུ་ལུ། ཨོཾ་སྭ་བྷཱ་ཝ་ཤུདྡྷཿ་སརྦ་དྷརྨཱཿ་སྭ་བྷཱ་ཝ་ཤུདྡྷོ྅ཧཾ་སྟོང་པ་ཉིད་དུ་གྱུར་སྟོང་པའི་ངང་ལས་ཨོཾ་ལས་བྱུང་བའི་རྒྱལ་སྲིད་རིན་པོ་ཆེ་སྣ་བདུན་དྭངས་ཤིང་ཐོགས་པ་མེད་པ་ཡེ་ཤེས་ཀྱི་རང་བཞིན་དུ་གྱུར།

སྟོང་པ་ཉིད་དུ་འགྱུར་རོ་སྟོང་པའི་ངང་ལས། མཾ་ལས་བྱུང་བའི་བཀྲ་ཤིས་པའི་རྫས་བརྒྱད། མཐོང་བ་ཙམ་གྱིས་ཀྱང་མི་ཤིས་པ་མཐའ་དག་སེལ་བར་བྱེད་པའི་ཡོན་ཏན་དང་ལྡན་པར་གྱུར། གང་ཞིག་རེག་ཅིང་མཐོང་ཐོས་དྲན་པས་ཀྱང་མི་ཤིས་ཀུན་ཞི་ཕུན་ཚོགས་མཆོག་སྩོལ། རྒྱལ་བས་བྱིན་གྱིས་བརླབས་པའི་བཀྲ་ཤིས་རྫས། དམ་པའི་དབང་བསྐུར་དགེ་ལེགས་འབར་གྱུར་ཅིག། ཨོ་མོ་ཨེ་ཏྲ་པཱ་དྲ་བྱ་མཾ་ག་ལཾ་ཨ་བྷི་ཥིཉྩ་མི། དེ་ལྟར་རིགས་གསུམ་སྤྱི་དང་བྱེ་བྲག་གི་ཆོས་སྟོན་པ་སོགས་ཀྱི་སློབ་དཔོན་དུ་བྱ་བའི་ཆེད་དུ་རྗེས་སུ་གནང་བ་བྱིན་པས་རིགས་གསུམ་སྤྱི་དང་བྱེ་བྲག་གི་དཀྱིལ་འཁོར་བྲི་སྒྲུབ་དབང་བསྐུར་བ་སོགས་ལ་དབང་བར་བྱེད། ཕྲིན་ལས་བཞིའི་སྒོ་ནས་འགྲོ་བའི་དོན་སྒྲུབ་པའི་ནུས་པ་བཞག། འབྲས་བུ་རིགས་གསུམ་གྱི་ཆོས་ཀྱི་འཁོར་ལོས་སྒྱུར་བའི་གོ་འཕང་མྱུར་དུ་ཐོབ་པའི་སྐལ་བ་ཅན་དུ་བྱས་སོ། ད་དེ་ཡན་ཆད་ཀྱིས། ཐུགས་རྗེ་ཆེན་པོ། གང་ལྟར་འཇིག་རྟེན་དབང་ཕྱུག་གི། བྱ་རྒྱུད་ལུགས་ཀྱི། ད་ཐུགས་རྗེ་ཆེན་པོའི་དབང། ལེགས་པར་ཕུལ་ཟིན་པ་རེད། ཨ་ནི་ཁྱེད་རང་ཚོ་ཚང་མ་ལོ། ད་གིན་གོང་དུ་ད་རིམ་པ་ཞུས་པ་ནང་བཞིན་ཚང་མས་དཔེ་ངེས་དོན་གྱི་ཐུགས་རྗེ་ཆེན་པོ་ཟེར་ལབ་དུས་སེམས་པ་བཟང་པོ་བྱེད་ཡག་དེ་རེད། གཙོ་བོ་སྙིང་རྗེ་ཆེན་པོ་བསམ་བློ་བཏང་ནས་སུ་ལ་ཡིན་ནའི་ཕན་སེམས་བྱེད་ཡག་ཅིག་འདི་དཔེ་གལ་ཆེན་པོར་བལྟ། ང་རང་ཚོས་གཅིག་སེམས་ཀྱི་ནང་ལོགས་ལ་གཅིག་སོ་སོ་གཅིག་ཞེ་པོ་ཅིག་ཡིན་བསམ་པའི་ཐོག་ནས་གཅིག་གིས་མི་ལ་བཤུ་གཞོག་བཏང་ཡག་བཟོ་འདྲ་མཐོང་ཆུང་བྱེད་ཡག་གི་བཟོ་འདྲ་དེ་འདྲ་ནམ་ཡང་མི་བྱེད་པ། སུ་ལ་ཡིན་ནའི་དཔེ་ཞེ་ཐག་པ་ནས་ཕན་སེམས་ཡག་པོ་ཞིག་སྐྱེས། ཨེ་ནི་ང་རང་ཚོ་མཐོང་ཆོས་ལ་ཆ་བཞག་ན་འཛམ་བུ་གླིང་འདི་སྒང་གི་མི་དུང་ཕྱུར་བདུན་བརྒྱད་བྱེད་པ་རེད་དེ་ཚང་མ་ལ་ང་ཚོ་མི་གཅིག་གྱུར་ཡིན་བསམ་པའི་ཐོག་ནས་ཕན་སེམས་བྱེད་པ་མ་གཏོགས་ཁོ་ཆོས་ཡོད་མཁན་རེད་ཁོ་ཆོས་མེད་མཁན་རེད་ཁོ་ཆོས་མི་འདྲ་དེ་འདྲ་རེད་ཟེར་ནས

ཨེ་ནི་སྐབས་སུ་བབ་པ། རྒྱལ་བ་རིན་པོ་ཆེའི་རྩ་ནས་དབང་ཞུས་པ་ང་ཚོ་དཔེ་གཅིག་གྱུར་ཡིན་བསམ་པའི་ཐོག་ནས་ཨེ་ནི་གཅིག་གིས་གཅིག་ལ་ཕན་བཏགས་བརྩེ་བ་བྱ་བ་མ་གཏོགས་མཐོང་ཆུང་ཁྱད་གསོད་ཁྱོན་ནས་བྱེད་རྒྱུ་མ་རེད། ངའི་ངོས་ནས་ཆ་བཞག་ན། མི་ལ་མཐོང་ཆུང་བྱེད་ཡ་ཁྱོན་ནས་བྱེད་ཀྱི་མེད། འོ་ཁྱེད་རང་ཚོས་དེ་ག་ནང་བཞིན་རྒྱལ་བ་རིན་པོ་ཆེའི་རྩ་ནས་ད་ཆོས་འབྲེལ་ཞུས་བྱས་དམ་ཚིག་གི་འབྲེལ་བ་ཡོད་རེད། མི་སུ་ཐུག་ནའི་བྱམས་བརྩེས་ལྟ་བ་མ་གཏོགས་ཆུང་ཆུང་བྱེད་ཡ་མཐོང་ཆུང་བྱེད་ཡ་དེ་འདྲ་ཁྱོན་ནས་མ་བྱེད་རོགས་གྱིས། ཀུན་ལ་ཕན་སེམས་བྱས་སེམས་སྙོམས་པ་ཡག་པོ་ཅིག་བསྒྲུབས་ནས་འདུག་རོགས་གནང་ཤོག་ཨ། དེ་བྱས་ན་ཨེ་ནས་རིམ་པས་རིམ་པས་ཀྱིས་ཁྱེད་རང་ཚོའི་རྒྱུད་ཀྱི་ད་ལྟ་མེད་སྤྱན་རས་གཟིགས་ཀྱི་དབང་ཐོབ་ནས་ཅིག་གི་བག་ཆགས་བཟང་པོ་ཅིག་བཞག་བྱས་པ་དེ་ཨེ་ནི་ཁོའི་ནུས་པ་རུ་ཡར་ག་ལེ་ག་ལེར་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་བྱས་མཐའ་རུ་ཨེ་ནི་སོ་སོ་རང་ཉིད་འཕགས་པ་སྤྱན་རས་གཟིགས་སུ་འགྱུར་ཡག་ཅིག་གི་དེ་ཡོང་གི་རེད་ཨེ་ནི་ཚང་མ་ལོ་སེམས་སྐྱིད་པོ་དང་བློ་བདེ་པོ་བྱས་ནས་བཞུགས་རོགས་གནང་ཨེ་ནི། ཆོས་འབྲེལ་གྲུབ་སོང་ཐུགས་རྗེ་ཆེ།
དེ་ནས་ནི་ཡང་རྒྱལ་བ་རིན་པོ་ཆེ་ནས་དམིགས་བསལ་བཀའ་སློབ་གནང་པའི་ནང་ལོགས་ལ་ཡིན་པ་ན་ཉལ་ཐ་གི་རིགས་དེ་གའི་ང་རང་ཚོས་ད་སྤང་དགོས་ཡ་གཅིག་གི་ཆགས་ཀྱི་ཡོད་ལ་དེ་ཡིན་ན་གཟུགས་གཞི་བདེ་ཐང་དང་ཨེ་ནི་སྤྱི་ཚོགས་ལ་ད་གནོད་པ་ཡོང་ཡ་གི་གཞི་གཅིག་ཆག་གི་ཡོད་དུས་མ་རབས་ཀྱི་སྤྱོད་པ་དེ་གའི་སྤང་དགོས་ཡ་གི་སྐོར་ལ་དམིགས་བསལ་བཀའ་སློབ་འདུག་ཅིག་གནང་སོང།

འཕགས་པ་སྤྱན་རས་གཟིགས་བསྒོམས་ནས་སེམས་བཟང་པོ་འོད་ཆེན་དེ་ཡང་དེ་གི། དཔེ་ལོ། ཚེ་རབས་དཔེ་བརྒྱ་ཕྲག་སྟོང་ཕྲག་གི་རིང་ལ་ཡང་ཕན་ཐོགས་ཡོད་རེད་ད། ད་ག་ཚོད་འཕྲལ་སེལ་གྱི་ཉལ་ཐ་འཐེན་ཡ་བཟོ་འདྲ། ཅིག་གི་ཨེ་ནི་ཐ་མག་ཅིག་གི། འཐེན་ཡ་བཟོ་འདྲ་དེ་འདྲ་ཅིག་གི་དེ་ནི་ཁོ་འཕྲལ་སེལ་གྱི་དགོས་པ་ཕྲན་ཚེགས་གཅིག་གི་མ་གཏོགས་ག་ད་སོ་སོའི་གཟུགས་པོ་ལ་ཡང་གནོད་ཡ། སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་གནོད་ཡ་རེད། ས་དེ་འདྲ་ཡིན་དུས་དེ་འདྲས་ཀྱི། ཅིག་གི་ཨེ་ནི། ཞེས་ཁ་སོ་རེ། མི་དེ་འདྲ་བྱེད་མཁན་ལ་བལྟས་ནི་སོ་སོས་དེའི་ལན་དོན་རུ་བྱས་ནི་བྱེད་རྒྱུ་ཡོད་མ་རེད་སོ་སོ་སོ། ང་བཅོམ་ལྡན་འདས་ཀྱི་རྗེས་འབྲང་ཡིན། རྒྱལ་བ་རིན་པོ་ཆེའི་རྩ་ནས་དབང་ཞུས་པ་ཡིན་ད་ངས་ཅིག་མ་རབས་ཀྱི་སྤྱོད་པ་བྱེད་ཀྱི་ཡོད་མ་རེད་བསམ་པ་དེ་བསམ་བློ་གཏོང་ཤོག་ཨ་ཨེ་ནི་ད་ག་ཡིན་ཨེ་ནི་ཚང་མ་ལོག་ལོག་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་ཨེ་ཡང་ང་ཚོ་མ་འོངས་པ་ལ་མཇལ་ཆོག་གི་རེད།

ཕལ་ཆེར་རྒྱུ་འབྲས་ཀྱི་འབྲེལ་བ་གཅིག་ཆགས་ཡོང་གི་ཡོད་རེད། ཨེ་ནི། ངས་ཨ་འདྲ་གཉིད་ལམ་འདི་འདྲ་ལ་ཡག་ཏུ་བལྟས་ཡོང་དུས་ཙ་ནས་ཕལ་ཆེར་ང་ལོ་བརྒྱ་དང་བཅུ་གྲངས་ཅིག་བསྡད་ཐུབ་ཡག་ཅིག་ཨེ་འོ་ན་ཁྱེད་རང་ཚོས་ངའི་གདོང་ལ་བལྟས་ན་ང་ལོ་བརྒྱད་ཅུ་གྱ་གྲངས་ཅིག་གི་བཟོ་འདྲ་ཅིག་མཐོང་གི་མི་འདུག་ག་ཨ་འདྲ་གཞོན་ནུ་རུ་འདུག་ག་ད་ང་རའི་ངོས་ནས་ངོས་ནས་ཅིག་བོད་གངས་ཅན་གྱི་ལྗོངས་ཀྱི

ལོ་བརྒྱ་དང་བཅུ་གྲངས་ཅིག་གཏན་གཏན་བསྡད་ཐུབ་ཀྱི་རེད། ཨེ་ནི་ཁྱེད་རང་ཚོས་དད་པ་དང་དམ་ཚིག་ད་ལྟ་དཔེ་གཡོ་བ་མེད་པ་ཞིག་ཡོད་རེད། ཨེ་ནི་མུ་མཐུད་ནི་ཨེ་ནི་ངས་ཅིག་གི་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་ཅིག་གིས་ཅིག་གི་ད་ཉམས་ལེན་བྱེད་ཡ། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཙོ་བོ་བྱས་ནས་ངས་འདུག་བྱེད་ཀྱི་ཡོད་རེད། བྱས་ཙང་ཁྱེད་རང་ཚོས་ཅིག་ང་ད་ཅིག་གི་ད་དད་པ་དང་དམ་ཚིག་གཡོ་བ་མེད་པ་ཅིག་ཡིན་དུས་ཙ་ནི་ཁྱེད་རང་ཚོས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ག་ཚོད་ཐུབ་ཐུབ་ཀྱི་བསམ་བློ་གཏོང། ཨེ་ནི་ཚེ་རབས་ནས་ཚེ་རབས་བར་བདེ་ཞིང་སྐྱིད་པ་གཅིག་དང་མཐར་མངོན་པར་རྫོགས་པར་སངས་རྒྱས་ཐུབ་ཡག་ཅིག་གི་ཡོང་ཡག་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་རེད། བླ་མ་དང་སློབ་མ་ཞིག་གི་དད་པ་དང་དམ་ཚིག་གཡོ་བ་མེད་པ་ཅིག་ཡིན་དུས་ཙ་ནི

དེ་ནས་ད་བརྟན་བཞུགས་ནི་བསྟར་འབུལ་གྲུབ་པའི་མཚམས་དེ་ཡིན་ན་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ་ཆོས་ལ་དད་པ་ཡོད་པ་ནང་བཞིན་ནང་སེམས་ལ་ཡིན་པ་ན་ལས་སེམས་པ་བཟང་པོ་ཅིག་དང་ཀུན་ལ་ཕན་པའི་ལས་ཅིག་བྱེད་དགོས་པ་དང་ཆོས་དེ་ཡིན་པ་ན་ཁ་ཙམ་མ་ཡིན་པར་སྒོ་གསུམ་གྱི་སྤྱོད་པ་བཟང་པོ་ཅིག་དགོས་ཡ་འདི་གལ་ཆེན་པོ་ཡིན་པའི་སྐོར་ལ་དམིགས་བསལ་བཀའ་སློབ་འདུག་ཅིག་གནང་སོང། ཡ་ད་ལྟ། དམིགས་བསལ་ཞུ་ཡག་གང་ཡང་མི་འདུག་ཅིག་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་རེད་སློབ་མའི་དད་པ་དང་དམ་ཚིག་ཇི་ཙམ་གྱིས་སྟོབས་ཆེ་བའི་ཚོད་ཀྱིས་བླ་མའི་ཚེ་རིང་པོ་གནས་ཡག་ཅིག་གི་ཁོ་ད་རྟེན་འབྲེལ་གྱི་ཆོས་ཉིད་རེད་ཨེ་ད་རེས་དེ་བཀའ་ཆོས་བྱེད་ཡག་དང་ཨེ་ནི་རྗེས་གནང་བྱེད་ཡག་དེ་ཚོའི་ཐོག་ནས་ཁྱེད་རང་ཚོ་མི་མང་ཚོ་དངོས་གནས་དྲང་གནས་ཀྱི་དཔེ་རྩེ་གཅིག་པའི་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་དེའི་མཐུ་ལས་བླ་མའི་ཚེ་རིང་པོ་གནས་ཡ་གཅིག་གི་དེར་ང་དེ་འདྲའི་མཚན་མ་དེ་འདྲའི་ཡོང་གི་འདུག་ཕལ་ཆེར་ངའི་ལོ་བརྒྱ་དང་བཅུ་ཙམ་སྡོད་ཡ་གཅིག་གི་དེ་འདྲའི་གཅིག་གི་མཚན་མ་གཅིག་ཡོང་བསྡད་ཀྱི་འདུག་ས་དེ་འདྲའི་ཡིན་དུས་ཙང་ནས་གང་ལྟར་ཡིན་ནའང་བསྟན་པ་དང་འགྲོ་བའི་དོན་ལ་ད་ལྟ་ཕན་ཆད་སྨོན་འདུན་ལྷག་བསམ་གྱིས་ངས་བསྟན་པ་དང་འགྲོ་བའི་དོན་བྱས་ཡོད་རེད་ད་དུང་འབྱུང་འགྱུར་ལོ་ཉི་ཤུ་སྐོར་མུ་མཐུད་ནས་ངས་དེ་བསྟན་པ་དང་འགྲོ་བའི་དོན་བྱེད་ཡ་གཅིག་གི་གང་ལྟར་ཕྱི་ནང་གི་རྟེན་འབྲེལ་འཛོམས་ཀྱི་ཡོད་པའི་བཟོ་འདྲ་ཞིག་འདུག་ཨེ་ནི་གཙོ་ཆེ། ང་རང་ཚོ་ཚང་མ་ལོག་གིན་ཕྱི་ཆོས་པའི་གཟུགས་སུ་སྣང་བ་ཨ། ནང་ཉོན་མོངས་དུག་གསུམ་གྱི་གཞན་དབང་ལ་བཏང་ནས་སྣང་ལ་མ་ངེས་པ་ཟེར་ཡ་དེ་འདྲའི་བྱེད་རྒྱུ་ཡོད་མ་རེད། ང་རང་ཚོ་དངོས་གནས་དྲང་གནས་ཀྱི་ཆོས་དད་པ་ཡོད་པ་ནང་བཞིན་གཅིག་གིས

ག་ཚོད་ཐུབ་ཐུབ་ཀྱིས་ཁྱེད་རང་ཚོས་ཉིན་རེ་བཞིན་དུ་སྔོན་ལ་བཤར་སྒོམ་བྱས་དེ་ནས་ག་ལེ་ལ་ཕ་གི་ཏོག་ཙམ་མྱོང་བ་འདྲ་པོ་སྐྱེ་ཡོང་དུས་ཙང་ནས་ཁོ་རང་རྒྱུད་ཐོག་ལ་ཡ་ཐོག་མ་རྩོལ་བཅས་ཀྱི་མྱོང་བ་སྐྱེ་ཡ་དང་དེ་ནས་ག་ལེ་ག་ལེ་ལ་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་དེ་ཡི་དེ་བཅོས་མིན་གྱི་མྱོང་བ་སྐྱེ་ཐུབ་ཡ་ཅིག་དང་དེ་བྱུང་ན་རིམ་པས་ཀྱིས་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་དུས་ཙང་ནས་མི་སློབ་ལམ་གྱི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་ཡག་ཅིག་གི། ང་རང་ཚོའི་ནམ་རྒྱུན་རྟག་པར་འདོན་བསྡད་ཡག་གི་སངས་རྒྱས་ཆོས་ཚོགས་མའི་ནང་གི་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བྱས་ནས་ཨེ་ནི། རྒྱུ་སྐྱབས་ལ་ཡ་གསོལ་བ་བཏབ་ཡག་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་རང་གི་ཐོབ་བྱར་གྱུར་པའི་ཨེ་ནས་སངས་རྒྱས་ཀྱི་གོ་འཕང་འདི་མངོན་དུ་བྱེད་པར་ཡོང་བར་ཤོག་ཟེར་ཙང་ནས་འབྲས་སྐྱབས་ལ་གསོལ་བ་བཏབ་པ་ཆགས་ཀྱི་ཡོད་རེད། གང་ལྟར་ང་རང་ཚོས་ཉིན་རེ་བཞིན་དུ་ཆོས་ཟེར་མཁན་དེ་ཁ་ཙམ་ཚིག་ཙམ་ཞིག་མ་རེད་གཅིག་སོ་སོའི་སྒོ་གསུམ་གྱི་སྤྱོད་པ་དེ་ཆོས་ནས་བཤད་པ་ནང་བཞིན་གཅིག་གིས་ཡག་པོ་བྱས་ལག་ལེན་བཀལ་ནས་བྱུང་ན་སོ་སོའི་ཡ་སེམས་སྐྱིད་པ་ལུས་བདེ་བ་ཨེ་ནི་ཀུན་དང་མཛའ་བ་དངོས་ཤུགས་བརྒྱུད་གསུམ་ནས་གཞན་ལ་ཕན་ཐོགས་བྱེད་ཐུབ་ཡག་ཅིག་ཡོང་ཡག་རེད་ཨེ་ནི་ཚང་མས། ཧུར་ཐག་གནང་ཤོག་ཨེ་འདི་རེད་དེ་ཉིན་ཤས་ཀྱི་རིང་ལ་དེ་ཆོས་འབྲེལ་བྱེད་ཡག་ད་དེ་འདྲའི་སྐབས་ལ་ཡ་ད་ག་ཨ་ད་ས་གནས་ཀྱི་གཞུང་གི་གཅིག་གི་ལས་བྱེད་པ་ཚོ་ཡིན་ནས་དཔེ་ཧུར་ཐག་གནང་བྱས་བཀའ་དྲིན་ཆེན་པོ་བྱས་སོང་ཐུགས་རྗེ་ཆེ་ཞུ་གི་ཡིན་ཨེ་ནི་ཁྱེད་རང་ཚོ་མི་མང་ཚོ་ཆ་བཞག་ནས་དཔེ་དེ་དད་པ་དཔེ་གཡོ་བ་མེད་པ་ཅིག་གི་འདུག་ས།

ད་ད་རེས་ནི། ལ་དྭགས་ལ་ཡོད་པའི་དད་ལྡན་མང་ཚོགས་ཚོས་རྒྱལ་བ་རིན་པོ་ཆེ་ལ་ད་དད་གུས་ཆེན་པོ་གཅིག་དང་གསུང་ཆོས་གྲུབ་པའི་མཚམས་དེ་ཡིན་ན་ནི་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་ལྟ་བུ་ཞུ་གནང་ཡ་དང་ནི་ད་རེས་ད་གསུང་ཆོས་ཞུ་གར་བཅར་མཁན་ལ་དྭགས་ཙམ་མ་ཡིན་པ་དེ་མིན་གྱི་ནི་ཕྱི་རྒྱལ་ཡུལ་གྲུ་དང་རྒྱ་གར་གྱི་དེ་མིན་གྱི་ས་གནས་མང་པོ་ཅིག་ནས་འདུག་སེ་བཅར་གནང་མཁན་བྱུང་ཤག་ལ་ད་ག་ནང་བཞིན་ཡང་སྤྱི་ཚེས་ཉི་ཤུ་ལྔའི་ཉིན་མོ་དེ་ཆ་བཞག་པ་ཡིན་ན་ནི་རྒྱལ་བ་རིན་པོ་ཆེ་ནས་ད་ལ་དྭགས་ཀྱི་ཕོ་བྲང་ལ་དམིགས་བསལ་མཇལ་ཁ་གནང་བའི་ནང་ལོགས་ལ་སྦེལ་ཇམ་བོད་ཀྱི་ཆོས་རིག་འཛིན་སྐྱོང་ཚོགས་པའི་འཇམ་དབྱངས་བློ་འཕེལ་གླིང་གི་སློབ་མ་ཚོས་རྒྱལ་བ་རིན་པོ་ཆེ་ལ་ད་མཇལ་ཁ་ཞུ་གནང་ཤག་ལ་ཁོང་རྣམ་ཚོ་དེ་ག་ཡིན་པ་ཡིན་ན་ཨ་ཐོག་མའི་ད་ཅིག་སློབ་གྲ་འདི་ནས་སློབ་ཐོན་བྱུང་པའི་སློབ་མ་བྱས་ཀྱི་བྱུང་ཙང་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཞུ་གནང་བའི་སྐབས་ལ་ནི་བཀའ་སློབ་གནང་པ་ཅིག་ཡོད། ངས་མགོ་རུ་ཁྲིད་ནས་བོད་པ་ཚོའི་སེམས་ཤུགས་ཁྱོན་ནས་ཆག་ཡོད་མ་རེད་རྒྱ་མིས་བོད་མཐོང་ཐོག་བོད་སོང་ལ་དྲག་ཅིག་དྲག་གནོན་བྱེད་ཡག་རེད་བོ་སློབ་གསོ་གཏོང་ཡག་རེད་བོ་ཞག་བྱེད་ཀྱི་ཡོད་རེད་དེ་ཡིན་ན་ང་ཚོ་བོད་པའི་བློ་མཁྲེགས་པོ་ཞིག་བྱས་བརྟན་པོ་ཞིག་བྱས་བསྡད་ཀྱི་ཡོད་རེད་ཤེས་སོང་ང་ད་ད་ཆ་རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ལོ་ཁ་ཤས་ཀྱི་གོང་ལ་ཡ་བོད་ནས་ཡོང་བའི་སློབ་གྲྭ་བ་དེ་འདྲས་ང་ཐུག་སོང། བོད་པ་ལན་ཀྲུའུ་ཡུ་ནི་ཝེར་སི་ཏི་གི་དགེ་རྒན་ཟེར་ནས་མི་འདུག་སློབ་ཕྲུག་དེ་འདྲས་ཨོ་ཁོང་ཚོས་བོད་ཡུལ་རྒྱ་ཡུལ་ལ་བསྒྱུར་ཡག་ཁག་པོ་ཞེ་དྲག་རེད་བོད་པའི་བློ་བསྒྱུར་ཡག་ཁག་པོ་ཞེ་དྲག་རེད་ད་རིམ་པས་རིམ་པས་གི་རྒྱ་ཡུལ་དེ་ཨེ་ནི་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡང་འགྲོ་ཡག་ཅིག་གི་གོ་སྐབས་འདུག་ཨོ་རྒྱ་མིའི་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན

བཙན་བྱོལ་བོད་མི་ཚོ་ཡང་མཇལ་ཁ་དང་བཀའ་སློབ་གནང་ཡོད་རེད་ལ་དེ་ནས་ང་ཚོས་ཡང་སྐབས་དེ་དུས་ཀྱི་བཀའ་སློབ་དེ་གའི་ཆ་ཚང་ཅིག་ཟུར་འདོན་ཞུས་ཡོད་ད་རེས་རྒྱལ་བ་རིན་པོ་ཆེ་གིས་ད་བཀའ་སློབ་མ་གནང་གོང་ལ་ནི་ས་གནས་ཀྱི་ད་བོད་མི་ཚོས་ཞབས་གཞས་ད་སྣ་ཚོགས་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་གཟིགས་འབུལ་ཞུས་གནང་ཡ་དང་དམིགས་བསལ་ནི་ཁོང་རྣམ་ཚོའི་ད་ཞབས་གཞས་འཁྲབ་གནང་མཁན་ཚོ་ཡིན་པ་ཡིན་ན་མིའི་གྲངས་ཀ་དེ་ནས་ལས་དམིགས་བསལ་ཅིག་གི་བརྒྱ་དང་བཅུ་གསུམ་བྱས་རྗེས་ནི་ད་གནའ་དེང་གཉིས་ཀྱི་ཞབས་བྲོ་འདུག་སེ་གཟིགས་འབུལ་ཞུས་གནང་ཡོད་རེད་ལ་ད་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ནང་ལོགས་ལ་ད་ང་ཚོ་བོད་ཀྱི་མེས་པོས་བོད་ཡིག་གསར་བཟོ་གནང་པ་དང་དེ་ནས་རྒྱ་གར་གྱི་གཞུང་ཁག་བོད་ཡིག་ཐོག་ལ་ཕབ་སྒྱུར་ཞུས་རྗེས་སློབ་དེབ་ནང་བཞིན་ཅིག་གི་ཆགས་ཡོད་དུས། འདི་ག་ཡིན་པས་ན་སངས་རྒྱས་ཀྱི་བསྟན་པ་འདི་སྤུས་དག་ཤོས་ཅེས་འཆད་ཀྱི་ཡོད་པ་འདིའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང།

ནཱ་ལེནྡྲའི་མཁས་པའི་གཙུག་རྒྱན་གྱི་གྲས་ཆགས་བསྡད་ཡོད་རེད། བྱས་ནས་ཨེ་ནི་མཁན་ཆེན་ཞི་བ་འཚོ། བོད་ལ་ཡར་ཕེབས་ཚར་དུས་ཙ་ནས། ཨེ་ཁྱེད་རང་ཚོ་སྐད་ཡིག་ཟུར་དུ་འདུག་ག། བྱས་ཙང་ད་ལེགས་སྦྱར་སྐད་བསླབ་ཡག་ད་ག་ནང་བཞིན་གྱི་པཱ་ལི་བསླབ་ཡག་སོགས་པ་དེ་འདྲ་དགོས་ཡག་མི་འདུག་ཁྱེད་རང་ཚོ་བོད་སྐད་རང་གི་ཐོག་ལ་ཡར་རྒྱ་གར་མཁས་པའི་གཞུང་སྟོན་པའི་གསུང་རེད་ད་ག་ནང་བཞིན་རྒྱ་གར་མཁས་པའི་གཞུང་འདི་ཚོའི་གྲས་ཚུར་བསྒྱུར་ཡག་འདི་གལ་ཆེན་པོ་རེད་ཤག་འདུག་སེ་བྱས་ནས་རིམ་པས་རིམ་པས་ཀྱི་ཨེ་ནི་ལེགས་སྦྱར་དང་ཨེ་ནི་པཱ་ལི་གི་གཞུང་ནང་ལ་ཡོད་བསྡད་པའི་མདོ་བསྟན་བཅོས་གང་དང་བཀའ་དང་བསྟན་བཅོས་འདི་ཚོའི་གྲས་ཨེ་ནི་ཚུར་བོད་ཡིག་ལ་བསྒྱུར་བྱས།

བཀའ་འགྱུར་བསྟན་འགྱུར་དེ་ཡིན་ཏེ། བོད་སྐད་སློབ་སྦྱོང་བྱས་ནས་དེའི་སྙིང་པོ་སྙིང་པོ་དེ་གང་ལ་གང་འཚམ་ང་ཚོས་སློབ་སྦྱོང་བྱས་ནས་ཤེས་ཀྱི་ཡོད་རེད། བྱས་ནས་གང་ལྟར་ད་བོད་གངས་ཅན་གྱི་ལྗོངས་ལ་ཡ་ཅིག་བཀའ་འགྱུར་བསྟན་འགྱུར་བྱས་ནས་ཨེ་ནས་པོ་ཏི་ཞིག་ཧ་ལམ་སུམ་བརྒྱ་སྐོར་ཞིག་ཡོད་བསྡད་པ་དེ་གྱད་དེ་ང་རང་ཚོའི་ད་སློབ་དེབ་རེད་ཨེ་ནས་བོད་གངས་ཅན་གྱི་ལྗོངས་ཀྱི

མདོར་ན་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་དེ་གྱད་དེ་གྱད་དངོས་གནས་དྲང་གནས་སྤུས་དག་པོ་ཞེ་པོ་རེད་ཤག། ད་ཐོས་བསམ་སྔོན་དུ་སོང་བའི་ཐོག་ནས་ཨེ་ནི་སྒྲུབ་པ་ལ་ཞུགས་ནས་སྒོམ་ཉམས་ལེན་གནང་མཁན་དེ་འདྲའི་མང་པོ་ཡོང་གི་ཡོད་རེད་བྱས་ཙང་ཐོས་བསམ་སྒོམ་པ་ཡ་མ་བྲལ་བའི་ཐོག་ནས་སངས་རྒྱས་ཀྱི་བསྟན་པ་དངོས་གནས་དྲང་གནས་ཀྱི་བོད་ཀྱི་ལུང་རྟོགས་ཀྱི་བསྟན་པ་གཉིས་པོ་འདི་བཤད་སྒྲུབ་གཉིས་ཀྱི་ཐོག་ནས་ད་འཛིན་སྐྱོང་སྤེལ་གསུམ་གནང་མཁན་ཞིག་ཆགས་བྱས།

ཕ་གི། ལུང་ཙམ་ལ་སྐྱབས་སུ་མཆི་བ་མ་ཡིན་པ་རིགས་པས་དཔྱད་ནས། མདོར་ན་སངས་རྒྱས་ཀྱི་གསུང་ཡིན་ནའང་ཨེ་ནས་གདུལ་བྱའི་ཁམས་དང་མོས་པའི་དབང་གིས་གསུངས་བཞག་པ་དེ་ཚོའི་གྲས་རིགས་འགའ་ཤས་རིགས་པས་གནོད་ཡང་ཆགས་བསྡད་དུས་ཙ་ནས། ཨོ་དེ་གྱད་དེ་ཚང་མ་ལོག། པ། ཅེས་གསུང་དག་པས་བལྟ། ལུང་གཅིག་ཁས་བླངས་མ་གཏོགས་དཔེར་བཅོམ་ལྡན་འདས་ཀྱིས་གསུངས་པ་རེད་ཟེར་ལབ་པ་ཙམ་ལ་ཡང་ང་ཚོས་ཡིད་ཆེས་བྱེད་ཀྱི་ཡོད་མ་རེད། བཅོམ་ལྡན་འདས་ཁོ་རང་གིས་དགེ་སློང་དག་གམ་ཁྱེད་རྣམས་ཀྱི་སྲེག་བྱེད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཟེར་ནས་བཅོམ་ལྡན་འདས་ཁོ་རང་གིས་གསུངས་འདུག་ག། ཨ་ནི། གདུལ་བྱ། ཅིག་དབང་པོ་རབ་འབྲིང་སྣ་ཚོགས་ཅིག་ལ་ཡ་བཅོམ་ལྡན་འདས་ཀྱིས་གསུངས་བཞིན་པ་འདི་ཚོའི་གྲས་ཨེ་ནི། རིགས་གཅིག་འདི་བས་སྒྲ་ཇི་བཞིན་པ་ཁས་བླངས་ན་མ་བདེ་བ་ཡོད་པ་ཡིན་དུས་ད་ནི་རིགས་པས་དཔྱད་ཤོག་ཟེར་ནས་བཅོམ་ལྡན་འདས་ཁོ་རང་གིས་གསུང་གི་འདུག་ཨ། དེ་ནས་མུ་མཐུད་ཡང་བཀའ་སློབ་ནང་ལོགས་ལ་ད། ནང་ཆོས་དེ་ཡིན་པས་ན་ཡིད་ཆེས་ཙམ་མ་ཡིན་པར་རིགས་པས་སྒྲུབ་རྒྱུ་ཡོད་པ་གཅིག་གིས་འཆད་ཀྱི་ཡོད་རེད་ལ་ཚན་རིག་པས་ཡིན་ནའི་དོ་སྣང་བྱེད་ཀྱི་ཡོད་པ་དང་ལྷག་པར་དུ་སེམས་ཁམས་རིག་པའི་སྐོར་ལ་གཏིང་ཟབ་པོ་བྱེད་ཀྱི་ཡོད་པ་འདིའི་སྐོར་ལ་ངོ་སྤྲོད་ཏོག་ཙམ་ཅིག་གནང་སོང། ང་རང་ཚོ་བོད་ལ་ཡ་ཨེ་ནི་དངོས་གནས་དྲང་གནས་ཀྱི་ཅིག་ས་དགེ་བཀའ་རྙིང་རིས་སུ་མ་ཆད་པ་མདོར་ན་ཨེ་ནི་བོན་དང་བཅས་པ་འདི་གྱིས་འདི་གྱིས་གང་ལྟར་ཨེ་ནི་སོ་སོ་སོའི་གཞུང་འདི་ཡོད་འདི་ལ་དཔྱད་པ་བྱས་ནས་དཔྱད་པ་གསུམ་གྱིས་དག་པ་བྱེད་ཀྱི་འདི་འདྲ

ལུང་དེ་དྲངས་ཚར་གཞུག་དེ་ཞྭ་མོ་དེ་ཡར་གོན་བྱས་ཁྱབ་པ་མ་བྱུང་ཟེར་ནས་ལུང་དྲངས་བྱས་འདུག་ཟེར་རེད་དེ་ཡིན་ནའི་དེ་ཁས་བླངས་གི་མ་རེད་ཟེར་ནས་དཔེ་དེ་ག་སོ་རེད་བོད་ཀྱི་འགྲོ་སྟངས་དེ་ཡག་པོ་ཞེ་པོ་རེད་ཤག་རིགས་པས་དཔྱད་པ་བྱས་ནས་འགྲོ་ཡག་དེ་གལ་ཆེ་ཤོས་རྩིས་འདུག་བྱས་ཙང་ག་དེ་རིང་ཁ་སང་ཚན་རིག་པའི་ནང་ནས་བོད་ཀྱི་ནང་ཆོས་ཀྱི་ཡིད་ཆེས་ཙམ་མ་ཡིན་པ་བྱས་ནས་རིགས་པས་དུ་སྒྲུབ་ཡ་ཅིག་ཤུགས་ཆེན་པོ་ཡོད་པ་ཡིན་དུས་ཙ་ན་ཚན་རིག་པའི་ནང་ནས་དོ་སྣང་བྱེད་ཀྱི་འདུག་བ་ང་རང་རང་ཆ་བཞག་ན་ཚན་རིག་པའི་མཁས་པ་དེ་འདྲ་མང་པོ་ཐུག་ཡོད་རེད་ཅིག་དངོས་གནས་དྲང་གནས་ཀྱི་བོད་ཀྱི་ད་ནང་ཆོས་རིགས་པས་དཔྱད་པ་བྱས་ནས་བཤད་བསྡད་ཡ་དེ་ལ

སྐྱབས་གནས་ལ་ཡར་སྐྱབས་བཅོལ་ནས་དད་པ་བྱེད་ཡ་དེ་གཙོ་བོ་ཅིག་བྱས་འགྲོ་གི་འདུག་བ། ང་རང་ཚོ་སངས་རྒྱས་པའི་གཞུང་སྤྱི་དང་ལྷག་པར་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འཛིན་མཁན་ཚོས་ཨེ་ནི་དཔྱད་པ་བྱེད་ཡ་དེ་བཅོམ་ལྡན་འདས་ཀྱི་བཀའ་ལ་ཡིན་ནའི་དཔྱད་པ་བྱེད་ཡ་ཅིག་གི། ཁོ་ཡོང་དུས་ཙ་ན་ཁོ་རིགས་པས་བརྡར་ཤ་བཅད་ཡ་དེ་ཞེ་པོ་ཅིག་གི་སྤུས་དག་པོ་རེད་ཤག་ཨེ་ནི་ད་དཔྱད་པ་བྱས་ནས

ཡར་རྒྱས་ཙམ་ལ་ཆོག་ཤེས་མ་བྱས་པར་སེམས་ཀྱི་ཞི་བདེ་དོན་དུ་གཉེར་མཁན་ཅིག་ཡིན་ན། ལུང་པ་མང་པོ་ནས་ཡོང་གི་ཡོད་རེད་ལྷག་པར་ནུབ་ཕྱོགས་རྒྱལ་ཁབ་ནང་ལས་ཡོང་གི་ཡོད་རེད། བྱས་ཙང་ཀ། བསམ་བློ་ཞི་བདེ་ཡོང་ཡག་ག་འདྲ་བྱེད་དགོས་རེད་ད་དེ་ལ་ཚན་རིག་པས་དོ་སྣང་བྱེད་ཀྱི་འདུག་ག། བློ་ཕྲ་རགས་དབྱེ་བ་ཕྱེ་ནས་དེའི་ཐོག་ནས་བློ་ཤིན་ཏུ་ཕྲ་བ་མངོན་དུ་འགྱུར་ཐབས་དེ་འདྲས

འཆི་བ་འོད་གསལ་ཟེར་ཡག་འདི་ངོ་སྤྲོད་བྱས་ནས་ཤི་བའི་ཁ་ཐུག་ལ་ཡག་འོད་གསལ་ལ་མཉམ་པར་བཞག་ཡག་ཅིག་ང་རང་ཚོ་དེ་རིང་ཁ་སང་མཐོང་ཆོས་ལ་ཡག་ཉམས་ལེན་པ་འདི་འདྲའི་གྲོངས་པའི་མཚམས་ལ་ཡག་ཅིག་གི་བདུན་ཕྲག་གཅིག་ཙམ་གཉིས་ཙམ་ཐུགས་དམ་ལ་བཞུགས་ཟེར་ཡག་ཅིག་ང་ཚོ་དེང་སང་དངོས་སུ་ད་མཐོང་ཡག་འདུག་ག། འོ་ད་འདི་གི་འདི་སེམས་ཕྲ་རགས་ངོས་བཟུང་ནས་ཨེ་ནི་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་གྱི་སེམས་དེ

བོད་ཀྱི་ནང་པ་ཚོ་ལ་མ་གཏོགས་གཞན་ཕལ་ཆེར་དཀོན་པོ་རེད་ཤག། དེ་ནས་ཡང་རྒྱལ་བ་རིན་པོ་ཆེ་ནས་མུ་མཐུད་བཀའ་སློབ་ནང་ལོགས་ལ། སེམས་ལ་ཞི་བདེ་མེད་པ་ཡིན་ན། གྲོས་ཆོད་བཞག་པ་ཡིན་ནའི་རེད་གསུང་བཤད་གནང་པ་སོགས་ག་རེ་བྱས་པ་ཡིན་ནའི་ལས་ཕན་ཐོགས་ཅིག་ཡོད་མ་རེད། ཞི་བདེ་དེ་ཡིན་པ་ཡིན་ན་སེམས་ནས་གྲུབ་དགོས་ཀྱི་ཡོད་དུས་ག་ནས་ང་རང་ཚོའི་ལྟ་གཞུང་ནང་ལོགས་ཡོད་པ་དེ་གས་སློབ་སྦྱོང་བྱེད་ཡག་དེ་གལ་ཆེན་པོ་ཡིན་པའི་སྐོར་ལ་བཀའ་སློབ་འདུག་སེ་ཅིག་གནང་སོང།

དམག་ཆེན་གཉིས་པ་བརྒྱབ་ནས་མི་ག་ཚད་བསད་སོང། ཨེ་ནི་གཏོར་བཤིག་ག་ཚད་བཏང་སོང། བྱས་དེ་ག་འདུག་བསམ་བློ་བཏང་དུས་ཙང་ནས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་མ་བྱུང་ན་ཨེ་ནི་གཅིག་གིས་གཞུང་ཚོས་གཅིག་གིས་གྲོས་ཆོད་བཞག་པའི་བཟོ་རབ། གསུང་བཤད་གཅིག་གི་བཟོ་འདྲ་བོ་གཅིག་གིས་ཞི་བདེ་ཡོང་ཐུབ་ཡག་མི་འདུག་ག། ཞི་བདེ་སེམས་ནས་བཟོ་དགོས་ཀྱི་འདུག་ག། བྱས་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་བོད་ལ་ཡོད་བསྡད་པའི་སེམས་ཁམས་རིག་པ་འདི་གིས་སེམས་ལ་ཞི་བདེ་བསྒྲུབ་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུང་བ་ནང་བཞིན་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའི་ད་ཡུལ་གྲུ། ནང་པ་ནང་པའི་ཆོས་མ་ཁྱབ་པའི་ད་ཡུལ་གྲུ།

རིགས་པས་དཔྱད་པ་བྱེད་ཡག་ཡོད་བསྡད་པ། ཚན་རིག་དང་མཉམ་འགྲོགས་ལ་འགྲོ་ཐུབ་ཡག་ཅིག་གིས་ཆགས་བསྡད་ཡོད་པ་ཡིན་དུས་དེ་ང་རང་ཚོ་ཚང་མ་ལོག་གིས་དོ་སྣང་བྱས་དོ་སྣང་བྱས་ཟེར་ལབ་དུས་དད་པ་བྱེད་ཡག་སྐྱབས་སུ་མཆི་ཟེར་ཡག་གི་སྐད་ཆ་བྱེད་དགོས་རྒྱུ་མ་རེད། སློབ་སྦྱོང་བྱེད་དགོས་པ་དེ་དཔེ་གལ་ཆེན་པོ་རེད། ང་རང་ཚོ་དེ་སྔ་བོད་དག་དེ་བ་དེ་སློབ་སྦྱོང་ཟེར་ཡག་དེ་གཅིག་དཔེ་ཆ་ལྟ་མཁན་ཚོས་སློབ་སྦྱོང་བྱེད་ཡག་ཅིག་དང་བསླབ་གྲྭར་འགྲོ་མཁན་ཚོས་སློབ་སྦྱོང་བྱེད་ཡག་ཞིག་མ་གཏོགས་རྒྱ་ཆེའི་མང་ཚོགས་ཀྱིས་གཅིག་སློབ་སྦྱོང་བྱེད་ཡག་ལ་དོ་སྣང་ཞེ་དྲག་རང་མེད་བསྡད་པའི་ཚོར་བ་ཞིག་ཡོང་གི་འདུག་ག་ད་ང་རང་ཚོ་དུས་རབས་འདི་འདྲ་ཞིག་སྒང་སླེབས་ཡོད་རེད་འཛམ་བུ་གླིང་སྤྱི་ཡོངས་ཀྱི་ཤེས་ཡོན་ཡར་རྒྱས་འགྲོ་གི་ཡོད་རེད་བྱས་འདི་འདྲ་ཡིན་དུས་ང་རང་ཚོ་ནང་པའི་ཆོས་གྲོགས་ཚོས་ངས་སྔ་མོ་ནས་ཡང་འདི་བསླབ་གྲྭའི་དགེ་རྒན་ཆོས་དགེ་ཟེར་ཡ་དེ་ཆོས་དགེ་ཟེར་ཡ་དེ་ཕར་འགྱུར་བ་བཏང་ནས་ལྟ་གྲུབ་དགེ་རྒན་ཟེར་ནས་རྒན་མིང་བཏགས་ཀྱི་ཡོད། བྱས་ཙང་ག་ད་ཆོས་ཟེར་ལབ་ན་ཡང་ཅིག་དད་པ་བྱས་སྐད་ཆ་མི་འདུག་ག་ཆོས་ཀྱི་སྐད་ཆ་མིན་པ་བྱས། ལྟ་གྲུབ་དགེ་རྒན་ཟེར་ལབ་ནས་ཨེ་ནི་ཅིག་སངས་རྒྱས་པའི་གཞུང་ནས་ཅིག་ལྟ་སྒོམ་སྤྱོད་གསུམ་ག་རེ་གསུང་གི་ཡོད་པ་དེ་ཚོའི་གྲས་འགྲེལ་བཤད་རྒྱག་ཡག་བྱས་ནས་ང་རང་ཚོ་སློབ་ཕྲུག་ཚོས་ག་ད་ཆོས་བྱས་ནས་ཅིག

ནང་པ་རང་སྒང་ལ་ཕྱིན་པ་ཡིན་ན་ནང་པ་ཚོ་ལ་མ་གཏོགས་ཕན་ཐོགས་ཀྱི་ཡོད་མ་རེད་ད་སེམས་ཁམས་རིག་པ་སྤྱི་ཡོངས་ཀྱི་ཐོག་ནས་འདུག་སེ་བཤད་ཡོང་དུས་ཆོས་དད་མེད་མཁན་ཚོ་ལ་ཡིན་ནའི་ཕན་ཐོགས་ཡོད་དེ་ངས་ཅིག་གི་ཆོས་དད་ཡོད་པ་ལ་ཆ་བཞག་ནས་ཅིག་གི་ཕྱི་ནང་གི་ཆོས་འདྲ་མི་འདྲ་ཡོད་པ་ཚང་མ་ལོག་གིས་ཅིག་གི་སེམས་ཁམས་རིག་པ་དང་སེམས་ཀྱི་ཞི་བདེ་བའི་ཉིན་མཚན་དུས་དྲུག་ཏུ་སེམས་ལྷོད་ལྷོད་བྱེད་ཡ་ཅིག་གི་ད་ཚང་མས་དོ་སྣང་ཡོང་གི་ཡོད་རེད་ལ་དེ་ང་རང་ཚོའི་བོད་ཀྱི་སངས་རྒྱས་པའི་ཆོས་སློབ་སྦྱོང་ཏོག་ཙེ་ཡོད་དེ་ངས། ཉམས་མྱོང་ཏོག་ཙེ་ཡོད་བསྡད་མཁན་ཚོས་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་གང་ལ་གང་འཚམས་ཀྱི་ཞབས་འདེགས་སྒྲུབ་ཐུབ་ཡག་གི་གོ་སྐབས་འདུག། འདི་ནས་ཨ་ནི་ཡང་ད་རེས་རྒྱལ་བ་རིན་པོ་ཆེ་མཆོག་ནས་ད་ལ་དྭགས་ལ་ཡོད་པའི་བོད་མི་ཚོ་མཇལ་ཁ་བཀའ་སློབ་གནང་པའི་སྐབས་ལ་ཡིན་ན་རྒྱལ་བ་རིན་པོ་ཆེ་གང་ཉིད་ནས་ཡིན་ནའི་ལས་ཆོས་ལུགས་ཚང་མ་གུས་པ་གནང་གི་ཡོད་པ་དང་དེ་ག་ནང་བཞིན་ད་གལ་ཆེ་ཤོས་དེ་ཡིན་པས་ན་ང་རང་ཚོ་བོད་པའི་སློབ་མ་ཚོས་བོད་པའི་སྐད་ཡིག་སློབ་སྦྱོང་བྱེད་ཡག་འདི་གལ་ཆེན་པོ་གཅིག་ཡིན་པ་འདིའི་སྐོར་ལ་བཀའ་སློབ་འདུག་སེ་གཅིག་གནང་སོང། ང་རང་ཚོ་ཚང་མ་ལོག་གི་ད་གལ་ཆེ་དེ་སློབ་སྦྱོང་བྱེད་ཡག་འདི་གལ་ཆེན་པོ་ཞེ་དྲག་རེད། ད་ངས་ཆོས་ཟེར་དུས་ཙ་ནས་ཅིག་གི་ལྷ་ཁང་ལ་ཕྱིན་སྨོན་ལམ་རྒྱབ་བསྡད་ཡ་འདྲ་བོ་ཚོགས་འཚོགས་ནས་འདོན་པ་འདོན་བསྡད་ཡ་བཟོ་དེ་མ་རེད་ཆོས་ཟེར་ལབ་དུས་སེམས་ལ་འགྱུར་བ་བཏང་ནས་དངོས་གནས་དྲང་གནས་ཀྱི་སེམས་ལ་ཁོང་ཁྲོ་དང་ང་རྒྱལ་དང་ཕྲག་དོག་དང་དེ་འདྲ་སྐྱེ་ཡོང་དུས་ཙ་ནས་དེ་ལ་ཅིག་གཉེན་པོ་བསྟེན་ནས་སེམས་བག་ལྷོད་ལྷོད་ཆགས་ཡ་ཅིག་གིས་ཨེ་ནི་གཙོ་བོར་དེ་རང་གཞན་རོགས་སོང་མཐར་གཏུགས་ན་པའི་སེམས་ཅན་ཐམས་ཅད་ལ་ཇི་སྲིད་འཚོ་ཡི་བར་དུ་སྙིང་ཁུང་རུས་པའི་གཏིང་ནས་བརྩེ་བ་བྱེད་ཡ་ཅིག་དང་ཕན་ཐོགས་བྱེད་ཡ་གི་བློ་གཅིག་གི་ཐོག་ནས་དངོས་ཤུགས་བརྒྱུད་གསུམ་ནས་ཕན་ཐོགས་བྱེད་ཡ། ལྷག་པར་དུ་ཡང་སེམས་ཁམས་རིག་པའི་ཐོག་ནས་སེམས་ཀྱི་ཞི་བདེ་ཡོང་ཡག་གི་འདུག་སེ་ང་ཚོ་བགྲོ་གླེང་འདྲ་བོ་བྱེད་ཡག་འདི་དཔེ་གལ་ཆེན་པོ་རེད་ཤག་ཨ་ནི་ང་རང་ཚོ་བོད་པ་གཞོན་སྐྱེས་ཚོས་འདིའི་ཐོག་ལ་དོ་སྣང་ཡག་པོ་ཅིག་གནང་ཤོག་ཨ་ནི་ང་རང་ཚོ་སྔོན་གྱི་བོད་ཀྱི་མཁས་གྲུབ་ཀྱི་སྐྱེས་བུ་དམ་པ་མང་པོས་འདུག་སེ་བདག་པོ་བསྐྱོན་ནས་ཡོད་བསྡད་པ་དེ་ད་ད་ལྟའི་དུས་རབས་འདི་ནང་ལོགས་ལ་ང་ཚོ་ཚན་རིག་དང་འབྲེལ་ནས་ཨེ་ནི་ཆོས་དད་ཡོད་མེད་ལ་མ་ལྟོས་པའི་མི་ཚང་མ་ལོག་ལ་སེམས་ལྷོད་ལྷོད་ཡོང་ཡ། ཅིག་ཁོང་ཁྲོ་དང་དེ་འདྲ་ཡོང་པའི་སྐབས་དུས་ལ་སེམས་ཕར་ལྷོད་ལྷོད་ཡོང་ཡ། འོ་ད་འདི་ང་ཚོ་ཚང་མ་ལོག་གི་འགན་རེད། དཔེར་ན་ང་ཆ་བཞག་ན་རྒྱ་ནག་གུང་ཁྲན་གྱིས་བོད་ལ་ཡ་མནར་གཅོད་བཏང་ཞེ་དྲག་ཡོང་གི་ཡོད་རེད་དེ་དེ་ལ་ཡ་བསམ་བློ་འཁོར་དུས་སྙིང་རྗེ་སྐྱེ་ཡ་ཞིག་མ་གཏོགས་ཁོང་ཁྲོ་ཟ་ཡ་ཁྱོན་ནས་ཡོང་གི་མི་འདུག། བྱས་ཙང་ང་རང་ཚོའི་འཛམ་བུ་གླིང་འདིའི་སྒང་ལ་དངོས་གནས་དྲང་གནས་ཀྱི་སེམས་ཁམས་རིག་པའི་ཐོག་ནས་སེམས་ཞི་བདེ་ལྷོད་ལྷོད་ཅིག་ཡོང་ཡག་ཅིག་གི་ཐོག་ནས་འཛམ་བུ་གླིང་ཞི་བདེ་སྒྲུབ་ཡག་ཅིག་གི་ཆོས་ཀྱི་སྐད་ཆ་མ་རེད་སྐྱེ་བ་ཕྱི་མའི་སྐད་ཆ་གི་མ་རེད་ཚེ་ད་ག་རང་ལ་སེམས་ལྷོད་ལྷོད་ཅིག་ཡོང་ཡག་ཅིག་གི་འདི་ང་ཚོས་ཏན་ཏན་ཞབས་འདེགས་སྒྲུབ་ཐུབ་ཡག་ཅིག་གི་གོ་ཆ་རྐྱེན་འདུག་ལ་དེ་འདྲས་ཀྱི་གོ་སྐབས་ད་ཡོད་པའི་བཟོ་འདྲ་ཞིག་འདུག། ཨེ་ནི་ཚང་མ་ལོག་གི་ཐུགས་ལ་བཅང། ག་ད་ང་རང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་གཅིག་གི་ཤེས་རིག་ཅེས་ཆོས་ཕྱོགས་དང་འབྲེལ་བའི་ཤེས་རིག་རྒྱ་ཆེ་མུ་མེད་གཏིང་ཟབ་པོ་གཅིག་ཡོད་བསྡད་པ་འདི་ད་ང་ཚོ་ངས་ད་གིན་ཞུ་ཡག་གི་ལྟ་གྲུབ་སྐྱེ་མཁན་བཟོ་ལྟ་བུ་ནང་བཞིན་ཆོས་ཀྱི་སྐད་ཆ་མེད་པ་བྱས་གང་ལྟར་སེམས་ལྷོད་ལྷོད་ཡོང་ཡག་དང་སེམས་ཞི་བདེ་ཡོང་ཡག་དེའི་བརྒྱུད་ནས་འཛམ་བུ་གླིང་གི་ཞི་བདེ་ཡོང་ཡག། ད་དེ་འདྲས་ཀྱི་ཐོག་ལ་ཡ་ང་རང་ཚོ་ཚང་མ་ལོག་གི་སེམས་ཤུགས་རུ་སྐྱེས་ནས་ཨ་ནེ་ཚང་མས་ཁུར་དྭངས་གནང་རོགས་གནང་ཟེར་ནས་ཞུ་ཡ་ཡིན་ཨ་ནེ་ང་རའི་ངོས་ནས་ཆ་བཞག་ན་གང་ཡོང་ཅི་ཡོང་གི་ཆོས་དད་ཡོད་མཁན་དང་ཆོས་དད་མེད་མཁན་དང་ཆོས་དད་ཡོད་མཁན་ནང་ལ་ཆ་བཞག་ན་ཁ་ཆེ་ཡིན་ནའི་འདྲ་ཧིན་དུ་ཡིན་ནའི་འདྲ་ཡེ་ཤུ་ཡིན་ནའི་འདྲ་མི་གཅིག་པ་རེད

ཅེས་དངོས་གནས་དྲང་གནས་ཀྱི་རིག་གཞུང་གི་ཐོག་ནས་བསམ་བློ་རྒྱ་ཆེན་པོ་དང་གཏིང་ཟབ་པོ་ཡོད་བསྡད་པ་ཅིག་རེད་ཤག་དེ་ང་རང་ཚོ་ཚང་མ་ལོག་གིས་དོ་སྣང་བྱས། དེའི་རྩ་བ་ལྟ་བུ་དེ་བོད་ཡིག་ཆགས་བསྡད་ཡོད་རེད། བོད་ཡིག་ལ་དོ་སྣང་ཡག་པོ་བྱས་ཨེ་ནི་བོད་ཡིག་ནང་ལ་མ་འདང་པ་དེ་ཚོ་བྲལ། ཡར་རྒྱས་ད་དུང་མུ་མཐུད་ནས་གཏོང་ཡག་དེ་འདྲ་ཁྱེད་རང་ཚོ་གཞོན་སྐྱེས་ཚོའི་སེམས་ལ་ངེས་པ་བྱེད། ཨེ་ཞེས་ཞུ་ཡ་དེ་ག་ཡིན་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ལགས་ད་ད་རེས་རྒྱལ་བ་རིན་པོ་ཆེ་ལ་དྭགས་ལ་ཞབས་སོར་འཁོད་གནང་བ་དང་ནི་ཆོས་འབྲེལ་གནང་བ་དང་ནི་མཇལ་ཁ་བཀའ་སློབ་གནང་བ་དེ་དག་ང་ཚོ་ལེ་ཚན་ནང་ལོག་ལ་ཆ་ཚང་པོ་ཅིག་གི་ངོ་སྤྲོད་ཞུ་ཡག་བྱུང་ལ་ད་ད་ལྟ་དུས་ཚོད་ཀྱི་རྐྱེན་པས་ད་རིང་གི་ལེ་ཚན་འདི་དེ་གར་མཚམས་བཞག་གི་ཡིན།